ཕྱི་རྒྱལ་ཡུལ་གྲུ་ཁག་གི་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་ཚོགས་ཆེན་ཐེངས་དང་པོ་ཚུགས་ཡོད་པ་དེར་ཨོ་སི་ཀྲི་ལི་ཡའི་འཐུས་མིར་བཅར་ཡོད་པས་ཚོགས་ཆེན་དེའི་དམིགས་ཡུལ་དང། མཛད་རིམ་ཞིབ་ཕྲ་སོགས་ཀྱི་སྐོར་བཅར་འདྲི་གནང་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ལགས་སོ་ཨ་ནེ། རྒྱལ་ར་ལོ་དོན་ལྡན་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་པདྨ་སྒྲོལ་དཀར་ལགས། ད་ཐོག་མ་དེ་ད་ལྟ་རྒན་ལགས་ཁྱེད་རང་གིས་ཅིག་ང་ཚོའི་ད་དེ་ལེ་ཚན་གསན་མཁན་རྣམ་པ་ལ་ཅིག་ད་ལྟ་ཕྱི་རྒྱལ་ཡུལ་གྲུ་ཁག་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་ཚོགས་ཆེན་ཐེངས་དང་པོ་དེའི་སྐོར་ལ་ཅིག་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་བྱེད་ད་གང་ཡིན་ཟེར་ན་ད་དེ་ངས་ཡང་ང་ཚོའི་གསན་མཁན་རྣམ་པ་མང་པོ་ཅིག་གིས་ཕལ་ཆེར་མཁྱེན་གྱི་ཡོད་ཀྱི་མ་རེད་བསམ་གྱི་འདུག་ར་ཨ་ནི་ད་དམིགས་བསལ་གྱིས་ཅིག་དེའི།

ཕྱི་རྒྱལ་ཡུལ་གྲུ་ཁག་གི་བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཚོགས་ཆེན་ཐེངས་དང་པོ་དེ་ཨ་རིའི་གྲོང་ཁྱེར་ནིའུ་ཡོག་ལ་ཡོད་པའི་ཨ་ནེ་ཞིག་ཕུན་ཚོགས་སྡེ་བཞིའི་ཚོགས་ཁང་ནང་ལ་ཡག་འདུག་སེ་གོ་སྒྲིག་ཕྱི་ཟླ་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བརྒྱད་པའི་ཚེས་གཉིས་དང་གསུམ་ལ་ཡག་འདུག་སེ་ཚོགས་ཡོད་རེད་ཨ་ནེ་དེའི་གོ་སྒྲིག་གནང་མཁན་གཙོ་བོ་དེ་དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱིས་ཨ་ནེ་འདུག་སེ་གོ་སྒྲིག་གནང་པ་ཞིག་ཆགས་བསྡད་ཤག་ཚོགས་འདུ་འདི་ལ་ཡང་ཨ་ནེ་རྒྱལ་ཁབ་ཁག་ལྔ་ཙམ་ཞིག་ནས་འདུག་སེ་ཕེབས་བཞག་ད་དེ་རྒྱལ་ཁབ་ལྔ་དེ་ཨ་རི་བྱས་ཁེ་ན་ཌ་བྱས་སུད་སི་བྱས། ཨ་ནེ་སྦེལ་ཇམ་བྱས་ཨོ་སི་ཀྲེ་ལི་ཡ། འདི་གྱད་ནས་འདུག་སེ་ད་ཁྱོན་བསྡོམས་པས་ད་མཉམ་ཞུགས་གནང་མཁན་མི་དྲུག་ཅུ་ཙམ་ཞིག་འདུག་སེ་འདུག་ཨ་ནི་ད་ད་རེས་དེ་ཚོགས་འདུ་དེ་ཕ་གི་ལ་ཡ་ཅིག་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་ཞུ་དགོས་ཡག་གི་གནད་དོན་གཙོ་བོ་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ན། ཨ་ནེ་ཕྱི་རྒྱལ་ཡུལ་གྲུ་ཁག་གི་ད་ལྟའི་བོད་ཀྱི་སྐད་ཡིག་དང་རིག་གཞུང་གི་བསླབ་གཞི་རྩ་འཛིན་གཏན་འབེབས་བྱེད་ཡ་གནང་ཡ་ཆགས་བསྡད་ཡོད་རེད། ཨ་ནེ་འདི་ད་དངོས་སུ་ད་ཅིག་བརྒྱུད་རིམ་མང་པོ་ཅིག་བརྒྱུད་ནས་ད་ཅིག་རང་གི་ཤེས་རིག་ལས་ཁུངས་ཀྱི་ད་ཕྱི་རྒྱལ་ཡུལ་གྲུ་ཁག་གི་ཨ་ནེ་ཕ་གི་ག་རེ་ཟེར་ན་ཅིག་བོད་ཀྱི་སྐད་ཡིག་སྲུང་སྐྱོབ་ཀྱི་ལས་དོན་གྱི་ཐོག་ལ་ཡ་ཨ་ནེ་ཅིག་ལས་འགུལ་དུ་མ་སོང་ན་གོམ་པ་ཆེ་ཤོས་ཅིག་སྤོས་བསྡད་པ་དེ་འདུག་སེ་ཆགས་བསྡད་བཞག་ཞུ་ཡ་ཡིན། ལགས་སོ། ཨ་ནེ། ད་རྒན་ལགས་ད་ལྟ་ཕེ་ཆེ་ཕེ་ཚོགས་ཆེན་དེ་ཉི་མ་གཉིས་རིང་ཀ་ཚོགས་ཡིན་ས་རེད་ཨ་ནེ། ཅིག་ཡང་ཉི་མ་རེ་རེ་རེ་རེ་གི་ཅིག་མཛད་རིམ་གཙོ་བོ་གལ་ཆེ་བ་དེ་ཨ་ནེ་ག་རེ་ག་རེ་ཡིན་ནམ་འོ་དེ་ངོ་སྤྲོད་ཞིག་གནང་རོགས་བྱེད་ད། འོ་ད་དེ་ཚོགས་ཆེན་དེ་ཕ་གི་ད་ཤེས་རིག་ལས་ཁུངས་ཀྱི་ཨ་ནེ་བཀའ་བློན་འབུམ་རམས་པ་པདྨ་དབྱངས་ཅན་ལགས་དང་ཨ་ནེ་དེ་ནས་ཕ་གི་ག་རེ་ཟེར་གྱི་རེད་ཨ། དྲུང་ཆེ་ཀརྨ་སེང་གེ་ལགས་ཨ་ནི་རིག་གཞུང་འགན་འཛིན་ཀུན་དགའ་ལགས་བྱས་ཨ་ནི་ཕ་གི་ག་རེ་ཟེར་ན་ཤེས་རིག་ལས་བྱེད་གཞན་དག་ཅིག་འདུག་སེ་ཕེབས་ཏེ་ཆེད་མངགས་རྒྱ་གར་ནས་འདུག་སེ་ཕེབས་བྱས་གོ་སྒྲིག་དེ་ཚོ་ཞེ་པོ་ཅིག་གི་ཚགས་ཚུད་དང་གྲ་སྒྲིག་དེ་ཚོ་དཔེ་མ་སྲིད་ཡག་པོ་གནང་ཤག་དེའི་མཛད་རིམ་དེ་ཚོ་ཉི་མ་རེ་རེ་རེ་རེའི་མཛད་རིམ་དེ་ཚོ་དཔེ་མ་སྲིད་ཀྱི་གསལ་པོ་ཡག་པོ་འདུག་ད་དང་པོ་ཉི་མ་དང་པོ་དེ་ལ་ཡང་ཅིག་ཞོགས་པའི་དེ་ལ་ཡང་ཆུ་ཚོད། བཅད། ད་སྐར་མ་ལྔ་བཅུ་ནས་བཅུ་པ་བར་ལ་ཡང་ད་སྤྱིར་བཏང་གི་ཚོགས་འདུ་དབུ་འབྱེད་ཀྱི་མཛད་སྒོ་བྱས་རྗེས་ཨ་ནི་ཚོགས་འདུ་དབུ་འབྱེད་ཀྱི་མཛད་སྒོ་ལ་ཡང་སྐུ་མགྲོན་གཙོ་བོ་དེ་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་འདུག་སེ་ཞབས་སོར་བདེ་བར་འཁོད་བྱས་ཨ་ནི་དེ་ནས་བཀའ་བློན་དང་ཨ་ནི་གླིང་མཆོག་སྤྲུལ་རིན་པོ་ཆེ་ལ་སོགས་པ་སྐུ་མགྲོན་གཙོ་བོ་རྣམས་ཀྱིས་འདུག་བཀའ་སློབ་གནང་རྗེས་ཚོགས་འདུ་འདུག་སེ་དབུ་འབྱེད་འདུག་གནང་བ་རེད། ཨ་ནི་དེའི་རྗེས་ཀྱི་ད་ལས་རིམ་གསོལ་ཇའི་བར་གསེང་གི་རྗེས་ལ་ད་ལས་རིམ་གཙོ་བོ་དེ་ཨ་ནི་ཅིག་ག་རེ་ཟེར་གྱི་རེད་སློབ་ཁྲིད་རྩ་འཛིན་དེ་མར་ཕ་གིའི་ཁར་ཞིག་རེད་ད་ངོ་སྤྲོད་གནང་ཡ་བྱས་ཨ་ནི་དེ་སློབ་ཁྲིད་རྩ་འཛིན་ངོ་སྤྲོད་མ་གནང་གོང་ལ་ཡ་ཨ་ནི་ཅིག་ཤེས་རིག་བཀའ་བློན་གྱིས་ད་སློབ་ཁྲིད་རྩ་འཛིན་དེ་ཕ་གིའི་ག་རེ་ཟེར་གྱི་རེད་མར་བཟོ་དགོས་པའི་རྒྱུ་མཚན་དང་དགོས་པ་དེ་ཚོ་མར་གསུངས་ཨ་ནི་དེ་སློབ་ཁྲིད་རྩ་འཛིན་གྱི་རྩོམ་སྒྲིག་པ་པད་མ་རྡོ་རྗེ་ལགས་ཀྱིས་ཨ་ནི་དེ་སློབ་ཁྲིད་རྩ་འཛིན་དེ་མར་ངོ་སྤྲོད་མཐར་ཕྱིན་བྱས་ཨ་ནི་དེ་ནས་ཉིན་གུང་གི་རྗེས་ལ་ཡང་ནུབ་པ་བསྟན་འཛིན་འཆི་མེད་ལགས་ད་ལྟ་ཨ་རི་ལ་ཡང་བཞུགས་ཀྱི་ཡོད་རེད་ཁོ་རང་གིས་བོད་ཀྱི་སྐད་ཡིག་སློབ་ཁྲིད་ཀྱི་གལ་གནད་དང་སློབ་ཁྲིད་ཁྲིད་ཕྱོགས་ཀྱི་དུས་ཚོད་སྐོར་ལ་ཡང་ནང་དོན་སྐོར་ལ་ཡང་མར་ཡང་ཅིག་ཟབ་སྦྱོང་ཞིག་གནང། དེ་ནས་ཚོགས་ཆུང་བཞི་ལ་ཁག་བགོས་བྱས་རྗེས་དགེ་རྒན་སོ་སོ་ཚོ་སློབ་ཁྲིད་རྩ་འཛིན་གྱི་སྐོར་ལ་མར་ཅིག་བགྲོ་གླེང་བྱས་རྗེས་འདུག་སེ་ད་ཉི་མ་དང་པོའི་མཛད་རིམ་དེ་འོག་ཐུགས་ཕྱག་དེ་རེད་ཞུ་ཡ་ཡིན་ལགས། ཨ་དེ་ནས་ཉི་མ་གཉིས་པ་དེའི་མཛད་རིམ་དེ་ད་གཙོ་བོ་དེ་དེ་རེད་བཞག་ཨེ་མོ་རིའི་གཙུག་ལག་སློབ་གྲྭ་ཆེན་མོའི་ཨ་ནི་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་དང་ཨ་ནི་དགེ་བཤེས་དགྲ་འདུལ་ལགས་གཉིས་ཕེབས་རྗེས་ཨ་ནི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་སྐོར་ལ་ད་ཆུ་ཚོད་ཕལ་ཆེར་བཞི་ལྷག་ཙམ་ཞིག་འདུག་སེ་ཕ་གིའི་ག་རེ་ཟེར་ན་ནང་བགྲོ་གླེང་དང་ངོ་སྤྲོད་འདུག་སེ་གནང། ཨ་ནི་དེའི་རྗེས་ལ་ཡང་ཨ་ནི་ཕ་གིའི་ག་རེ་ཟེར་གྱི་རེད་ད་ཚོགས་ཆུང་ཁག་བགོས་ཀྱིས་ཨ་ནི་ཁ་སང་ཚོགས་ཆུང་ཁག་བགོས་བྱས་པའི་ཨ་ནི་ལས་བསྡོམས་དེ་མར་སྙན་སྒྲོན། ཚོགས་ཆུང་སོ་སོའི་གྲོས་གཞི་དང་དེ་བཅས་ཚང་མ་མར་སྙན་སྒྲོན་གནང། ཨ་ནི་དེ་ནས་ཚོགས་འདུ་དེ་དེར་ཚོས་དེ་སྙན་སྙན་སྒྲོན་གནང་ཚར་བའི་རྗེས་ལ་ཡ་ཨ་ནས་བཞུགས་མོལ་གྱི་ཚོགས་འདུ་ཞིག་ཚོགས་གནང་ཨ་ནས་བཞུགས་མོལ་ཚོགས་འདུའི་རྗེས་ལ་ཡ་ཨ་ནས་ཅིག་ག་རེ་ཟེར་གྱི་རེད། ད་ལྟ་སློབ་ཁྲིད་རྩ་འཛིན་གྱི་ད་ལས་བསྡོམས་དང་སྙིང་པོ་ལ་ཡ་བྱས་རྗེས་ཨ་ནས་སློབ་ཁྲིད་རྩ་འཛིན་དེ་མར་འདུག་སེ་གཏན་འབེབས་གནང་རྗེས་ཨ་ནས་ཚོགས་འདུ་འདུག་སེ་མཇུག་སྡོམ་གནང་ཡོད་རེད་ཞུ་ཡ་ཡིན་ཉི་མ་གཉིས་ཀྱི་ད་ཅིག་མཛད་འཆར་རེད་དོ་བ་དེ་འདྲ་ཅིག་རེད་བཞག་ལགས། ལགས། ཨ་ནི་རྒན་ལགས་དངོས་གནས་ད་དེ་ཚོགས་འདུ་དེ་ཚགས་ཚུད་པོ་ཞིག་ཅིག་ཕྱིན་ཡོད་ས་རེད་ཨ་ནས། ད་ལྟའི་རྒན་ལགས་ད་ཚོགས་འདུ་དེ་ཚོགས་དུས་ཙམ་པ་ཕལ་ཆེར་རྒན་ལགས་ཀྱིས་ད་ད་ལྟ་ཕྱི་རྒྱལ་ཡུལ་གྲུ་ཁག་གཞན་པ་ནས་དགེ་རྒན་རེད་སློབ་སྤྱི་རེད་ད་གང་ལྟར་ལས་བྱེད་རེད་དེ་འདྲའི་མང་པོ་ཅིག་ད་རྒན་ལགས་ཐུག་ཡོད་ཀྱི་རེད་ཨ་ནས་ཕར་ཚུར་བསམ་ཚུལ་སྤེལ་རེས་ད་དེ་འདྲའི་ཕལ་ཆེར་ད་ལྷུག་པོ་བྱུང་ཡོད་ཀྱི་རེད་བསམ་གྱི་འདུག་ར་ཨ་ནས་འོ་དེ་ཡིན་དུས་ཙམ་པ་ད་རྒན་ལགས་ཀྱི་སོ་སོ་ཡི་བསམ་པ་ལ་ཅིག་ད་ལྟ་ང་ཚོའི་ཨོ་སྟྲེ་ལི་ཡ་ལ་ད་ད་ལྟ་ཕྲུ་གུ་ཆུང་ཆུང་དེ་ཚོ་ལ་བོད་ཡིག་བསླབ་ཡག་དང་ད་རིག་གཞུང་བསླབ་ཡག་ད་ད་ལྟ་ལས་གཞི་གཅིག་འགྲོ་བསྡད་ཡོད་ར་གཅིག་གཟའ་མཇུག་སློབ་གྲྭ་དང་དེ་འདྲས་འོ་ན་དེ་དང་ད་ཕྱི་རྒྱལ་ཡུལ་གྲུ་གཞན་པ་དེ་ཚོ་དང་བསྡུར་ན་ད་ང་ཚོ་ང་ཚོའི་གནས་སྟངས་དེ་ག་འདྲའི་འདྲ་བོ་ཅིག་ཆགས་ཀྱི་འདུག་ཟེར་ཡ་ག་ཅི་ཡིན་ལབ་ན་ད་དཔེར་ཆ་བཞག་ན་ད་དགེ་རྒན་གྱི་ཆ་རྐྱེན་ཡིན་ནི་རེད་ད་སྤྱིར་བཏང་གི་ཅིག་དཔལ་འབྱོར་མཐུན་རྐྱེན་དེ་འདྲས་ཡིན་ནི་རེད་ཡང་ཅིག་འཛིན་གྲྭ་དེ་ཚོ་འཚོགས་དགོས་དུས་ཡང་འཚོགས་ས་ཀྱི་ས་ཆ་འཚོགས་ཡུལ་ད་དེ་འདྲས་དགོས་ཡོད་ར་ཨ་ནི་དམིགས་བསལ་གྱི་ཕ་མ་ཡི་འགན་འཁྱེར་དང་ད་ཡང་དང་དོད་ཅིག་ཡང། ཅིག་ལུང་པ་ཁ་ཤས་ཡིན་ན་ཡང་སོ་སོ་ལུང་པ་རང་གཞུང་རང་གིས་ཅིག་དཔལ་འབྱོར་རྒྱབ་སྐྱོར་སྤྲད་ཡ་དང་དེ་འདྲ་ཡོད་ར་ང་ཚོ་ཨོ་སྟྲེ་ལི་ཡ་ལ་ཡིན་ན་ད་ཅིག་རིག་གཞུང་སྣ་མང་དང་མི་རིགས་སྣ་མང་ཡིན་དུས་ཙམ་པ་ཨ་ནི་དམིགས་བསལ་གྱི་ད་སྐད་ཡིག་འདྲ་མི་འདྲ་སྦྱང་ང་ལ་གཞུང་རང་གིས་ཅིག་མ་དངུལ་གནང་ཡ་དང་རྒྱབ་སྐྱོར་ཧང་སང་ཡག་པོ་བྱེད་ཡོད་ར། ཨ་ནེ། དེ་འདྲའི་ཐོག་ནས་ཅིག་ཁྱད་པར་ག་འདྲའི་འདྲ་བོ་ཅིག་མཐོང་ཟེར། འོ་ད་དེ་དྲི་བ་དེ་དཔེ་མ་སྲིད་ཀྱི་ཡག་པོ་ཞིག་བཏང་གནང་སོང་ཨ་ནེ། དྲི་བ་དེ་གནད་འགག་ཆེན་པོ་ཞེ་པོ་ཆགས་བསྡད་ཀྱི་འདུག་ང་རང་གི་རྩིས་ཡག་གཙོ་བོ་དེ་བསླབ་གྲྭ་གཙོ་བོ་དེ་ཕི་ཀེ་ཁ་རེ་ཟེར་ན་ཨ་བ་ན་པ་ཚོ་སློབ་ཕྲུག་ཚོ་གལ་ཆེ་ཤོས་བརྩི་གི་ཡོད། སློབ་ཕྲུག་ཚོའི་ཅིག་ག་རེ་ཟེར་བའི་སློབ་སྦྱོང་གི་སྦྱངས་འབྲས་ཟེར་ན་མིན་འདུག་འདི་དངོས་གནས་ཀྱི་སོ་སོའི་ལོ་ཚད་དང་མཉམ་པ་དེ་ཏག་ཏག་ག་འདྲ་ཞིག་སླེབས་ཀྱི་ཡོད་མེད་དེ་ཁོ་ཚོས་ཏག་ཏག་ཇི་ལྟར་ལོ་ཚད་ལ་སླེབས་པའི་བོད་ཀྱི་སྐད་ཡིག་གི་རྩལ་བཞིའི་ནུས་པ་དེ་ཚོ་དང་ཨ་ནི་བོད་མིའི་འདུ་ཤེས་དང་གོ་རྟོགས་དེ་ཚོ་ག་འདྲ་སླེབས་ཀྱི་ཡོད་མེད་དེ་ལ་ཡང་ཨ་ནི་གཞི་གཙོ་བོ་ཅིག་བཞག་གི་ཡོད་གཞི་སྤྱིར་བཏང་གི་དགེ་རྒན་གྱི་མཐུན་རྐྱེན་ཡིན་ན་རེད། འཛིན་ཁང་གི་མཐུན་རྐྱེན་ཡིན་ན་རེད་དེ་འདྲའི་བར་དུ་ལྟོས་ལྟོས་བཅས་མང་པོ་ཡོད་རེད། དེ་སོང་བའི་དུས་སློབ་ཕྲུག་གི་ད་ཅིག Australia ལ་ཡ་སྐྱེས་མཆོག་གི་ཨ་བ་ཅིག་ཡིན་པ་ཡིན་ན་ཨ་ནི་དེ་ད་ཅིག་རིག་གནས་སྐྱེད་ཚལ་ཁང་ལ་ཡ་ད་ལོ་ལྔ་ནས་བྱས་ད་ལྟ་བར་ལ་ཡ་ད་ལོ་དྲུག་ཙམ་ཞིག་སླེབས་པ་ཡིན་ན་རེད་ལོ་གསུམ་ཙམ་ཕྱིན་པ་ཡིན་ན་དེའི་ནང་ལ་ཡ་བོད་ཀྱི་སྐད་ཡིག་གི་ཤེས་ཚད་དེ་དང་ལུང་པ་གཞན་དག་གི་བསླབ་གྲྭ་གཞན་དག་ནང་ལོགས་ཀྱི་ཤེས་ཚད་དེ་བལྟ་བ་ཡིན་ན་ང་ཚོ་དངོས་གནས་སྤྱིར་བཏང་གི་གོ་སྒྲིག་དེ་བཟང་ང་རེད་ཅིག་མེད་ན་སྐྱོ་མེད་འགྲོ་རེད་ཅིག་མཐོང་གི་འདུག་ད་དེ་ནས་དགེ་རྒན་གྱི་གནས་ཚད་དང་ཕ་མ་རང་གི་སྤྱི་ཚོགས་དམངས་ཀྱི་ཤེས་ཡོན་གྱི་གནས་ཚད་བྱས་པ་ནས་བོད་ཡིག་གི་གནས་ཚད་བྱས་ན་ཡང་ཨོ་སི་ཀྲི་ལི་ཡ་གི་བོད་ཀྱི་བོད་སྐད་ཡིག་གི་གནས་ཚད་དེ་ཕ་མ་མང་ཆེ་བ་གསར་འབྱོར་བོད་ནས་ཕེབས་འབྱོར་ཆགས་བསྡད་ཀྱི་ཡོད་དུས་དེ་ནས་བོད་ཀྱི་སྐད་ཡིག་ཐོག་ལ་ཡང་ཅིག་སྦྱངས་པ་ཡོད་པ་མང་པོ་ཅིག་ཡོད་དུས་དེའི་གནས་ཚད་དང་དགེ་རྒན་གྱི་མཐུན་རྐྱེན་དེ་ང་ཚོས་ཡག་པོ་ཆགས་ཀྱི་འདུག་ད་འདི་ནས་འཛིན་སྐྱོང་གི་ཐོག་ནས་ཆ་བཞག་སོང་ན་ན་ད་བྱང་ཨ་རིའི་ནང་ལོགས་ལ་ཆ་བཞག་སོང་ན་བོད་མི་ཁོང་ཚོ་ཚང་མ་ང་ཚོའི་མདུན་ལ་ཡོང་ཆོག་རེད་ཁོང་ཚོ་མང་ཆེ་བ་ལ་ཡང་ཨ་ནི་སྤྱི་ཁང་ཡོད་པ་བྱེད་འཛིན་ཁང་ཡོད་པ་བྱེད་ཨང་ཁོང་ཚོའི་འཛིན་སྐྱོང་དེ་ཡིན་ན་བོད་རིགས་མཐུན་ཚོགས་ཀྱི་ཁྱབ་ཁོངས་ནང་ལ་ཡོད་ཡ་མ་གཏོགས་ཐད་ཀར་སྟངས་འཛིན་ངོ་ལྐོག་བྱེད་དུས་པི་རིན་སི་པལ་གི་བསླབ་གྲྭའི་སློབ་སྤྱི་ཨ་ནི་ཅིག་བསླབ་གྲྭའི་སློབ་སྤྱི་དང་ཕ་མའི་མཐུན་ཚོགས་ཀྱིས་འཛིན་སྐྱོང་གནང་གི་འདུག་ད་ནིའུ་ཡོག་ནང་བསླབ་གྲྭ་བ་བཞི་བརྒྱ་ཙམ་ཅིག་འདུག་དེའི་འཛིན་སྐྱོང་ཚང་མ་སོ་སོ་ག་རེ་སོ་སོ་ནང་ན་རང་སྐྱོང་གི་སྡེ་ཚན་བོད་རིགས་མཐུན་ཚོགས་ཀྱི་ཁྱབ་ཁོངས་ཡིན་པ་ལ

ཡོང་གི་འདུག་གཅིག་ཕྱི་ལོགས་ལ་ཁྲིད་ཡ་ཡིན་ན་རེད་འཆམ་འཆམ་ཁྲིད་ཡ་ཡིན་ན་དངོས་ཡོད་ཀྱི་འཚོ་བ་དེ་ཚོའི་ཐོག་ལ་པུ་གུ་རང་གི་དེང་དེང་དུས་དང་འབྲེལ་བའི་ཅིག་སློབ་སྦྱོང་སྤྲད་སྟངས་དེ་ཚོའི་ཐོག་ལ་དཔེ་མི་སྲིད་པའི་བྱེད་སྒོ་དེ་ཚོ་དཔེ་མི་སྲིད་པའི་ཡག་པོ་འདུག་དེ་ནས་སན་ཧྥ་རན་སི་སི་ཀོ་ལ་ཡ་ཆ་བཞག་སོང་ན་ན་བོད་པ་ཉིས་སྟོང་ལྔ་བརྒྱ་ཙམ་ཅིག་ལ་ཡ་ཨ་ནི་སླབ་གྲྭ་པུ་གུ་སུམ་བརྒྱ་འདུག་ཁོང་ཚོ་ལ་ཚོགས་ཁང་ཡག་པོ་འདུག་ཁོང་ཚོའི་འཛིན་སྐྱོང་དེ་དཔེ་མི་སྲིད་པའི་སྙིང་རྗེ་པོ་འདུག་ག་རེ་ཟེར་གསུངས་ན་ན་དེའི་ཐོག་ནས་སྤྱི་བཏང་གི་འཛིན་སྐྱོང་དེའི་ཐོག་ནས་རིག་གཞུང་འགན་འཛིན་དེས་ཨ་ནི་ཅིག་ཕ་གིར་ལ་ཡ་ཅིག་བསླབ་གྲྭ་དང་ཕ་ཚུལ་འབྲེལ་མཐུད་པའི་ངོ་བོའི་ངང་ཞུགས་རྗེས་ཨ་ནི་བསླབ་གྲྭ་དེ་སློབ་སྤྱི་སློབ་སྤྱི་དང་དགེ་ཆེའི་སྟངས་འཛིན་གྱི་འོག་ལ་ད་ཨ་ནི་འཛིན་སྐྱོང་ཅན་གྱི་རང་སྐྱོང་གི་སྡེ་ཚན་ཅིག་ནང་ལས་བྱེད་སློབ་སྤྱི་གིས་བསླབ་གྲྭ་དེ་ག་འདྲ་རེད་ཅིག་བཟོ་དགོས་ཀྱི་ཡོད་པ་ཡིན་ན་ཅིག་བཟོ་ཡག་གི་ནུས་པ་ཡོད་པ་ཡང་བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་ཀྱི་ངོས་ནས་དཔལ་འབྱོར་དང་དེ་རྗེས་སྟངས་འཛིན་ཆ་ཚང་གནང་ཐུབ་པ་ཡིན་པ་འདི་སྐབས་ཚོགས་མི་དེ་ཚོའི་ནང་ཆ་ཤས་དེ་འདྲས་བླངས་ཐུབ་ཀྱི་ཡོད་པ་འོ་དེ་གཅིག་རེད་ཤག་གཉིས་པ་དེའི་ཁྱད་ཆོས་གཅིག་ག་རེ་ཟེར་ན་ཨ་རིའི་དོན་གཅོད་ཀྱི་འོག་ལ་ཡོད་པའི་བོད་རིགས་འབྲེལ་མཐུད་ཚོགས་པ་བོད་རིགས་འབྲེལ་མཐུད་པ་ཞུ་ཡག་གི་ལས་བྱེད་ཅིག་འདུག་ད་ལྟ་དེ་བསྟན་འཛིན་ཚེ་དཔག་ལགས་རེད་ཤག་བསྟན་འཛིན་ཚེ་དཔག་ལགས་ཀྱི་འོག་ལ་ཡང་ཨ་རི་དང་ཁེ་ན་ཌ་ལ་ཡོད་པའི་ཨ་ནི་སླབ་གྲྭ་ཚང་མ་དངོས་གནས་ཕ་གི་ག་རེ་ཟེར་ན་སྟངས་འཛིན་བསླབ་གྲྭའི་དགེ་རྒན་ཡིན་ན་སློབ་སྤྱི་ཡིན་ན་རེད་ཟབ་སྦྱོང་ཡིན་ན་དེ་ཚོའི་ཐོག་ལ་ཡང་ཡིན་ན་མ་ཕ་གི་ག་རེ་ཟེར་ན་སྟངས་འཛིན་ཤུགས་ཆེན་པོ་འཛིན་སྐྱོང་ཤུགས་ཆེན་པོ་ཞིག་གནང་གི་ཡོད་དུས་ད་རོགས་དངུལ་ཞུ་དུས་ཞུ་ཕྱོགས་ཡིན་ན་རེད་བསླབ་གྲྭ་གཅིག་ནས་གཅིག་ལ་ཉམས་མྱོང་སྤེལ་ཕྱོགས་ཡིན་ན་རེད་དེ་ཚོའི་ཐོག་ལ་དཔེ་ཚགས་ཚུད་པོ་འདུག་ང་ཚོ་ལ་འདི་ལ་ཡ་ཨོ་སི་ཁྲི་ལི་ཡ་ལ་དེ་འདྲ་ཡོད་མ་རེད་དེ་སོང་དུས་དེ་ནས་ད་གནས་སྟངས་མང་པོ་ཞིག་ང་ཚོའི་དགེ་རྒན་དང་དེ་ཚོའི་ཆ་ནས་ཡིན་ན་ཡང་དེ་བྱེད་ཀྱི་འདུག་ཁོང་ཚོ་ལ་དགེ་རྒན་ལ་ཡང་ཤེས་རིག་ལས་ཁུངས་བརྒྱུད་ནས་ཟབ་སྦྱོང་ལོ་ལྟར་རེ་བཞིན་འདུག་ཟེར་དེ་བརྒྱུད་ང་ཚོ་ལ་ཟབ་སྦྱོང་གཅིག་ཀྱང་རག་མྱོང་ཡོད་མ་རེད། གནས་སྟངས་འོ་དེ་འདྲ་ཅིག་རེད་ཤག་ད་ང་ཚོ་ལ་ཡང་ཡོད་པ་དང་ཁོང་ཚོ་ལ་མེད་པ་ཟེར་དེ་ག་འདྲས་ཆགས་བསྡད་པ་ཟེར་ན་ན། ང་ཚོ་ལ་ཨོ་སི་ཁྲི་ལི་ཡ་ལ་ཡ་དམིགས་བསལ་གྱི་ད་ཅིག་མི་རིགས་སྐད་ཡིག་སློབ་གྲྭའི་ཨ་ནི་ཅིག་ག་རེ་ཟེར་གི་རེད་ཐུན་མོང་གི་ད་ཅིག་ག་རེ་ཟེར་གི་རེད་ཐོབ་ཐང་ཅིག་ཡོད་ཡོད་ཙང་ཐོབ་ཐང་དེའི་འོག་ལ་ཡ་ཅིག་བསླབ་གྲྭ་འཚོགས་ས་ཡིན་ན་རེད་ཨ་ནི་པུ་གུ་རེ་རེ་ལ་ཡ་ཅིག་པེར་ཁེ་པི་ཏར་ཧྥན་ཏིང་པུ་གུ་རེ་རེ་ལ་སློབ་མའི་དོད་ཡིན་ན་རེད་དམིགས་བསལ་གྱི་དེ་ག་རེ་ཟེར་གི་རེད་སློབ་རོགས་དངུལ་ཡིན་ན་རེད་དེ་མིན་གྱི་དགེ་རྒན་ཟབ་སྦྱོང་དང་ཨ་ནི་ཅིག་བློན་ཆེན་གྱི་བྱ་དགའ་དེ་མིན་གྱི་འཕེལ་རྒྱས་ག་རེ་ཟེར་ན་མ་འོངས་པ་ལ་ད་བོད་རིགས་མཐུན་ཚོགས་ཟེར་ན་མི་འདུག་བསླབ་གྲྭ་རང་གི་ནུས་པ་ཅན་ཅིག་བྱུང་བ་ཡིན་ན་ཨ་ནི་གཞུང་གི་བསླབ་གྲྭའི་ནང་ལོགས་ལ་ཡ་ཨ་ནི་གཅིག་གཞི་རིམ་འཛིན་གྲྭའི་ནང་ལ་བོད་ཀྱི་སྐད་ཡིག་འཛིན་གྲྭ་ཚོགས་ཐུབ་ཡ་འཛིན་གྲྭ་བཅུ་གཅིག་བཅུ་གཉིས་ཀྱི་བརྒྱ་ཆ་ཡ་རྣམས་ཐོབ་ཡ་ལ་སོགས་པ་དེ་ཚོ་གི་མདུན་ལམ་འདི་ཨ་ནི་ཅིག་ད་ཁེ་ན་ཌ་དང་ཨ་མི་རི་ཀ་དང། ཨ་ནི་སུའི་སི་དང་རྒྱལ་ཁབ་གཞན་དག་ལ་མེད་པའི་ད་ཨོ་སི་ཁྲུ་ལི་ཡ་ལ་དམིགས་བསལ་ཡོད་དོན་ཡོད་ཅེས་དང་མ་འོངས་པ་ལ་ཡང་བོད་པ་རང་གིས་སློབ་གྲྭ་བཙུགས་པ་ཡིན་ན་ཡང་ཅིག་ཆ་རྐྱེན་ཡག་ཤོས་དེ་ཨོ་སི་ཁྲུ་ལི་ཡ་ལ་ཡོད་དོན་ཡོད་ཅེས་འདི་འདྲས་ཅིག་ཆགས་བསྡད་ཤག་ཞུ་ཡ་ཡིན་ལ། ཨ་ནི་ཨ་ད་རྒན་ལགས་ད་ལྟ་ཚོགས་འདུ་དེ་ཐེངས་དང་པོ་དེ་ཨ་ནི་གྲུབ་ཟིན་པ་རེད་དེ་འདྲས་ཡིན་དུས་ཙམ་པ་ད་ཚོགས་འདུ་དེ་ནས་ཅིག་གྲོས་གཞི་གཙོ་བོ་གཙོ་བོ་ཨ་ནི་ག་རེ་ག་རེ་ཅིག་ཐོན་ཡོད་རེད་བས། སྤྱི་མོས་ཀྱི་ཐོག་ནས་ཅིག་གྲོས་ཆོད་བཞག་ཡ་རེད་གྲོས་ཆོད་ནང་ལོགས་ལ་ཡ་དེ་གས་ག་ད་གྲོས་ཆོད་གཅིག་དང་གཉིས་གས་ང་ཚོ་ད་ལྟ་མ་སླེབས་ཡོག་མ་རེད་དེ་ཡིན་ན་ཡང་དེའི་ནང་ལ་ཡ་ད་གྲོས་ཆོད་བཞག་ཡ་གྲོས་ཆོད་ལ་དགེ་རྒན་དགེ་རྒན་ཕ་མ་ཨ་ནེ་འཛིན་སྐྱོང་ད་གསུམ་གྱི་ནང་ནས་སྤུ་གུ་ལ་ཡ་ད་ཅིག་གཟའ་སྤེན་པའི་ད་གཟའ་ཉི་མའི་སློབ་སྦྱོང་སྤྲད་དགོས་དགོས་དུས། དེ་གྱད་ཀྱི་ནང་ནས་གལ་གནད་ཆེ་ཤོས་དེ་ཨ་ནི་ཁྱིམ་བདག་ཆགས་ཀྱི་འདུག་ཁྱིམ་བདག་དེ་སྤུ་གུ་དེ་ཆུ་ཚོད་ཉི་ཤུ་རྩ་བཞི་ཨ་ནི་སྤུ་གུ་དེ་ཕ་མ་གཉིས་པོ་དེ་དགེ་རྒན་མེད་པ་ཡིན་ན་རེད་འཛིན་སྐྱོང་མེད་པ་ཡིན་ན་ཕ་མས་ཨ་ནི་སྤུ་གུ་ལ་ཡང་བོད་སྐད་བསྐྱོན་བྱས་བོད་སྐད་ཡག་པོ་ཆགས་བསྡད་ཀྱི་འདུག་བོད་མིའི་འདུ་ཤེས་ཡག་པོ་སླེབས་བསྡད་ཀྱི་འདུག་དེ་སོང་དུས་ཁྱིམ་བདག་རྣམ་པ་ཚོས་ཨ་ནི་ངེས་པར་དུ་བོད་སྐད་ག་རེ་ཟེར་ན་ན་གཟའ་མཇུག་སློབ་གྲྭ་ལ་ཡང་ཨ་ནི་སྤུ་གུ་གཏང་ཡག་ཡིན་ན་རེད་གཟའ་མཇུག་སློབ་གྲྭ་ལ་ཡང་ཨ་ནི་སྤུ་གུ་བོད་ཀྱི་སྐད་ཡིག་སློབ་སྦྱོང་བྱེད་ཡ་ལ་དུས་རྒྱུན་དུ་ནས་སྐུལ་མ་བཏང་ཡ་དང་དུས་རྒྱུན་དུ་ནས་བོད་སྐད་ནང་ལ་བསྐྱོན་ཡ་ལ་སོགས་པ་འདིའི་ཐོག་ལ་ཡང་འབད་བརྩོན་གནང་དགོས་ཡ་གཅིག། དེ་ནས་དགེ་རྒན་ཚོ་ལ་དགེ་རྒན་གྱི་ཟབ་སྦྱོང་ཡང་ཡང་ཕུལ་དགོས་ཡ། དགེ་རྒན་ཚོ་ཡིན་ན་ཡང་ད་འཛིན་གྲྭའི་ནང་ལ་ཡང་སློབ་ཁྲིད་དེ་ད་ཅིག་དེང་དུས་ཀྱི་ད་ཅིག་ག་རེ་ཟེར་གྱི་རེད་ཨ་ཝ་རྣམ་པ་ཚོ་ད་དེང་དུས་ཀྱི་ཅིག་འཛིན་གྲྭའི་ནང་ལོགས་ནས་ཨ་ནེ་ཅིག་བོད་ཡིག་འཛིན་གྲྭའི་ནང་ལ་ཡོང་དུས་དཔེ། དེང་དུས་ཀྱི་འཛིན་གྲྭ་དེ་ཚོ་དཔེ་འཁྲུག་པོ་ཡོད་རེད་སློབ་སྦྱོང་ཁྲིད་སྟངས་དཔེ། ཕི་ཀེ་ག་རེ་ཟེར་ན་ཐབས་མཁས་འོ་ཨ་བྱེད་སྒོ་མང་པོ། ཨ་ནེ་མཐུན་རྐྱེན་དེ་འཛོམས་པོ་ཞེ་དྲག་ཡོད་དུས་བོད་ཡིག་འཛིན་གྲྭའི་ནང་ལ་ཡོང་དུས་ནག་པང་ཅིག་དང་ཨ་ནེ་ཅིག་སྨྱུ་གུ་ཅིག་མི་ཤོར་མེད་པ་དེ་འདྲའི་ཅིག་དཀའ་ངལ་ཞིག་ནང་ལོགས་སླེབས་དུས་ཨ་སྤུ་གུ་སློབ་སྦྱོང་གི་ཅིག་སེམས་ཤུགས་དེ་མར་ཉམས་འགྲོ་དུས། སྤྲོ་སྣང་ལྡན་པའི་བྱེད་སྒོའི་ཐོག་ནས་ད་ཅིག་སློབ་ཚན་ཁྲིད་ཡ། དགེ་རྒན་ཚོ་ཡིན་ན་ཡང་སློབ་ཁྲིད་དེ་ད་ཅིག་སོ་སོའི་དུས་ཚོད་ཅིག་དང་བླངས་དོན་འཁུར་ཨ་རེ་ཁ་ཤས་མང་ཆེ་བ་ཞབས་ལ་ཕུལ་གྱི་འདུག་ཡིན་ནའང་ད་འདིའི་སྲུང་འོས་མདོ་གཅིག་བོད་སྐད་ཡིག་སློབ་ཁྲིད་དེ་ཨ་ནེ་ཅི་ག་རེ་ཟིག་རེད་འཆར་གཞི་ལྡན་པའི་སྒོ་ནས་ཨ་ནེ་སློབ་ཚན་ཁྲིད་ཡག་ལ་སོགས་ལ་ཡང་དེ་ཚོའི་ཐོག་ལ་ཡང་མང་ཙམ་འབོད་སྐུལ་གནང་ཡག་ཨ་དེ་ནས་ད་ཅིག་སྤུ་གུ་ལོ་གསུམ་ནས་ལོ་ལྔའི་བར་དུ་ལ་ཡང་ཨ་ནེ་བུ་བཅོལ་ཁང་བཙུགས་ཡག་བུ་བཅོལ་ཁང་དེ་ངེས་པར་དུ་བཙུགས་ཐུབ་པ་བྱེད་དགོས་ཡག་བོད་པ་རང་གི་བུ་བཅོལ་ཁང་ཨ་འདི་ནང་ལོགས་ལ་ཡང་ད་ལོ་གསུམ་ནས་ལྔའི་བར་དུ་ལ་ཡང་གི་སྤུ་གུ་དེ་ཚོ་ད་ཅིག་ག་རེ་ཟེར་གྱི་རེད་ད་ལྟའང་ནུབ་པ་བསྟན་འཛིན་འཆི་མེད་ལགས་ཀྱིས། གསུངས་པ་དང་ཨ་རི་དང་ཅིག་བྱིས་པའི་སེམས་ཁམས་ཀྱི་དང་སྐད་བརྡ་རིག་པའི་ཐོག་ནས་མ་ཅིག་གཞན་སློབ་སྦྱོང་གི་ཐོག་ལ་ཡ་ཨ་ཅིག་མ་ཅིག་སྤུ་གུའི་དུས་ཚོད་རིང་ལ་ཡ་ད་ཅིག་ལོ་གསུམ་ནས་ལྔའི་བར་བར་དོ་སྣང་བྱས་གཙོ་བོ་དེ་ཨ་ནི་ཁོང་ཚོའི་སྐད་ལ་བག་ཆགས་འཇགས་ཡག་གི་དུས་ཚོད་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད་དུས་ཨ་འདིའི་སྐབས་ལ་ཡ་ཅིག་ག་དུས་ཡིན་ན་བོད་སྐད་ཡག་པོ་བསྐྱོན་དགོས་ཡ། བོད་སྐད་དེ་ཡག་པོ་སྦྱོང་དགོས་དང་ལྷག་པར་དུ་འཛིན་གྲྭའི་ནང་ལ་སློབ་ཚན་ཁྲིད་དུས་སྐད་ཡིག་གཉིས་ཆར་ཨིན་ཇི་དང་བོད་སྐད་གཉིས་མིན་པ་བྱས་རྗེས་བོད་སྐད་ཁོ་རང་གཙང་མའི་སྒང་ལ་འཕེལ་ཡ་དེ་གལ་ཆེན་པོ་གཅིག་དང། ཡང་ཕ་མ་ཁ་ཤས་ཀྱི་སེམས་ལ་ཨོ་ད་ངའི་སྤུ་གུ་དེ་ད་ལྟ་ཁོ་རང་ཨ་མི་རི་ཀ་དང་ཁ་ན་ཌ་ཨོ་སྟྲེ་ལི་ཡ་ལ་བཞུགས་ཀྱི་ཡོད་དུས་མ་འོངས་པའི་ལྟོ་ཆས་དེ་ཨིན་ཇིའི་སྒང་ནས་ཟ་གི་ཡོད་དུས། ཨ་ནི་བོད་སྐད་མདུན་ལམ་དེ་འདིའི་སྒང་ལ་ཡོད་དུས་བོད་ཡིག་གི་སྒང་ལ་མདུན་ལམ་མེད་དུས་ཁོ་བོད་སྐད་དེ་གལ་ཆེན་པོ་ཞིག་ད་ཆགས་ཀྱི་མི་འདུག་ཨ་ནི་བོད་སྐད་དེ་ད་ཁོ་འཛིན་གྲྭ་བཅུ་གཉིས་ཐོན་ནས་ཨ་ནི་རྒྱ་གར་དང་ཁོ་ཚོ་ལ་ཕར་བཏང་པས་ན་བོད་དུ་ཕར་བཏང་བས་ན་བོད་སྐད་ཡག་པོ་སྦྱང་ཐུབ་ཀྱི་རེད་བསམ་བསམ་གྱི་བསམ་བློ་བཏང་མཁན་དེ་འདྲ་མང་པོ་ཞེ་ཅིག་ཡོད་ས་རེད་ཤག་དེ་སོང་དུས་ཨ་ནེ་སྤུ་གུ་དེ་འདྲ་འཛིན་གྲྭ་བཅུ་གཉིས་ཐོན་ནས་ཨ་ནེ་ཨ་བ་འདི་ལ་བོད་སྐད་བསླབ་དགོས་བྱུང་ན་དཔེ་དཀའ་ལས་ཁག་པོ་ཆགས་ཡོང་གི་ཡོད་དུས་ཨ་ནེ་བོད་སྐད་བསླབ་ཡག་འདི་ད་གཅིག་ལོ་གསུམ་ནས་ལྔའི་བར་རུ་དང་ལོ་གསུམ་ལྔ་ནས་ད་གཅིག་བཅུའི་བར་རུ་གྱི་དུས་ཚོད་དེའི་རིང་ག་ལ་ཡང་མ་ཤོར་བ་བྱས་རྗེས་ཨ་ནེ་གཟའ་མཇུག་སློབ་གྲྭ་ལ་བཏང་རྗེས་བོད་སྐད་བསླབ་ཡག་དེའི་རྨང་གཞི་བཞག་རྒྱུ་གལ་ཆེན་པོ་ཞེ་ཅིག་རེད་ཅེས་བརྗོད། ཨོ་འདུག་སེ་བོད་སྐད་ག་རེ་ཟེར་ན་ལམ་སྟོན་དང་ཨ་ནེ་ཕ་མ་ཚང་མས་དེའི་ཐོག་ལ་ཡང་ཚོགས་པ་དང་ད་ཅིག་སློབ་གྲྭ་ཚང་མས་དེའི་ཐོག་ལ་ཡང་བོད་སྐད་ག་རེ་ཟེར་ན་འབད་བརྩོན་གནང་ཡག་གི་ཨ་ནེ་ག་རེ་ཟེར་སྐུལ་མ་འདུག་སེ་བཏང་ན་ཟེར་ཞུ་ཡག་ཡིན་ནམ། ལགས་སོ་ལགས་སོ། ཨ་ནེ་རྒན་ལགས་དོན་དེ་ལ་ཨ་ནེ་རྒན་ལགས་ད་རིང་དངོས་གནས་ཅིག་རྒན་ལགས་ཀྱིས་ད་ང་ཚོའི་ལེ་ཚན་འདི་བརྒྱུད་ནས་ད་ཁ་སང་སྐད་ཡིག་གི་ཚོགས་ཆེན་འདིའི་ནང་ལོགས་ལ་ཨ་ནི་ཉིན་རེ་ཉིན་རེ་ག་རེ་བྱས་ཡོད་མེད་ཅིག་ཚང་མ་དཔེ་གཅིག་ཞིབ་ཕྲའི་ངང་ནས་འགྲེལ་བཤད་གནང་སོང་ཨ་ནི་འོན་ད་རིང་རྒན་ལགས་ཀྱིས་ནི་དེ་གཅིག་ང་ཚོའི་ལེ་ཚན་ལ་ནི་བཀའ་མོལ་གནང་བ་ལ་རྒན་ལགས་ལ་ཐུགས་རྗེ་ཆེ་གནང་ཞུ་ཡ་ཡིན། ཨོ་པད་མ་སྒྲོལ་དཀར་ལགས་གོ་སྐབས་གནང་བ་ཐུགས་རྗེ་ཆེ་གནང་བཀྲ་ཤིས་བདེ་ལེགས། Tell us what you think. Like us on Facebook or follow us on Twitter.